ཨ་མི་རི་ཀའི་རྒྱལ་ས Washington ནས Voice of America རྒྱང་སྲིང་རླུང་འཕྲིན་ཁང་ཡིན། དེང་སྐབས་རྒྱ་ནག་གི་ཕྱོགས་ནས་ཐའེ་ཝན་མཚོ་གླིང་ལ་སྡིགས་སྐུལ་ཇེ་མང་དུ་སོང་བའི་སྐབས་འདིར་ཨ་མི་རི་ཀས་ཐའེ་ཝན་དང་འབྲེལ་བ་ཟབ་ཏུ་གཏོང་རྒྱུའི་རྩ་འཛིན་ལམ་སྟོན་གསར་པ་ཞིག་ད་ལན་གཟའ་པ་སངས་ཉིན་མོ་འདོན་སྤེལ་བྱས་ཡོད་པ་སོགས་ཀྱི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནང་ཐོན་པའི་གནས་ཚུལ་དེ་ཚེ་བརྟན་ཆོས་སྒྲོན་གྱིས་ཕབ་སྒྱུར་དང་སྙན་སྒྲོན་ཞུ་ཡིན། དེང་སྐབས་རྒྱ་ནག་གཞུང་གིས་ཐའེ་ཝན་མཚོ་གླིང་གི་ཉེ་འཁྲིས་སུ་དྲག་པོའི་གནམ་གྲུ་སོགས་བཏང་ནས་སྡིགས་སྐུལ་དང་འབྲེལ་བའི་སུན་གཙེར་ཇེ་ཆེར་སོང་བའི་སྐབས་དེར་ཨ་མི་རི་ཀས་ད་ལན་གཟའ་པ་སངས་ཉིན་མོ་ཐའེ་ཝན་དང་འབྲེལ་བ་གཏིང་ཟབ་ཏུ་གཏོང་འདོད་ཡོད་པའི་དམིགས་ཡུལ་ཐོག་ནས་ལམ་སྟོན་རྩ་ཡིག་གསར་པ་ཞིག་འདོན་སྤེལ་བྱས་ཡོད་འདུག་ཅིང། ལམ་སྟོན་རྩ་ཡིག་གསར་པ་འདི་ཐོག་ནས་ཕྱོགས་གཉིས་ཀྱི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་དཔོན་རིགས་ཁག་གི་དབར། མཇལ་འཕྲད་གྲོས་མོལ་སྤེལ་རྒྱུ་སྟབས་བདེ་རུ་འགྲོ་གི་ཡོད་པ་རེད། དེ་ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་སྐུ་ཞབས Ned Price ཡིས་གསུངས་པར་བྱས་ན། རྩ་འཛིན་ལམ་སྟོན་གསར་པ་འདི་ཡིས་ཐའེ་ཝན་དང་མཉམ་དུ་རྒྱུན་ལྡན་འབྲེལ་བ་ཡོད་པ་ཁག་དང་གཞུང་འབྲེལ་མ་ཡིན་པའི་འབྲེལ་བ་རྩ་འཛུགས་བྱེད་རྒྱུ་སོགས་གུ་ཡངས་སུ་གཏོང་རྒྱུ་དང་བརྒྱུད་ལམ་འདི་ཐོག་ནས་ཐའེ་ཝན་དང་མཉམ་དུ་གཞུང་འབྲེལ་འབྲེལ་ལམ་དམ་ཟབ་ཡོད་པ་དེ་དག་ཁར་གཞུང་འབྲེལ་མ་ཡིན་པའི་འབྲེལ་བའི་བརྒྱུད་རིམ་ཁག་རྒྱ་སྐྱེད་གཏོང་ཐུབ་རྒྱུའི་དམིགས་ཡུལ་ཞིག་ཡིན་ཞེས་གསུངས་ཡོད་འདུག། ཨ་མི་རི་ཀའི་སྲིད་འཛིན་ཟུར་པ་སྐུ་ཞབས Donald Trump སྲིད་གཞུང་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས Mike Pompeo མཆོག་ནས་ཀྱང་འདི་ལོ་སྤྱི་ཟླ་དང་པོའི་ནང་ལས་དུས་མ་འགྱུར་བའི་གོང་ཙམ་དེར་ཐའེ་ཝན་དང་ཨ་མི་རི་ཀའི་དཔོན་རིགས་ཁག་གི་དབར་ཕན་ཚུན་འབྲེལ་མཐུད་བྱ་རྒྱུར་དམ་དྲག་ཡོད་པ་ཁག་ཕྱིར་འཐེན་གནང་གི་ཡིན་ཞེས་གསུངས་ཡོད་འདུག། དེ་བཞིན་སྲིད་འཛིན Biden གྱི་ཕྱི་སྲིད་ལས་ཁང་ནས་གོང་ཞུས་ལམ་སྟོན་འདི་དག་ནི་ཨ་མི་རི་ཀའི་གྲོས་ཚོགས་ནས་གཏན་ལ་ཕབ་པའི་བཀའ་རྒྱ་ཞིག་དང་ཨ་མི་རི་ཀས་རྒྱ་ནག་གཅིག་ཟེར་བའི་སྲིད་བྱུས་དེ་གཞིར་བཞག་ཐོག་ནས་འབྲེལ་ཡོད་དཔོན་རིགས་ཁག་གིས་ལས་འཆར་སྤེལ་རྒྱུ་སྟབས་བདེ་རུ་འགྲོ་གི་རེད་གསུངས་བཞག། ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་གཞན་ཞིག་གིས་བརྗོད་པར་བྱས་ན། ལམ་སྟོན་གསར་པ་འདི་ཡིས་ཐའེ་ཝན་དང་ཨ་མི་རི་ཀའི་དཔོན་རིགས་ཁག་དང་འབྲེལ་ཡོད་ལས་བྱེད་པ་ཁག་གིས་མཇལ་འཕྲད་གནང་རྒྱུ་སྟབས་བདེ་རུ་འགྲོ་རྒྱུ་མ་ཟད། མཇལ་འཕྲད་གནང་ཡུལ་ཁག་ཡང་ཨ་མི་རི་ཀའི་གཞུང་གི་ལས་ཁང་ཁག་དང་ཐའེ་ཝན་གྱི་སྐུ་ཚབ་དོན་ཁང་ལ་སོགས་གང་དུ་ཡང་གནང་ཆོག་གི་ཡོད་པ་འདི་ཡིས་དེའི་གོང་གི་དམ་དྲག་ཁག་ཕྱིར་བསྡུ་ཡོང་གི་རེད་གསུངས་བཞག་གོང་ཞུས་གསལ་བསྒྲགས་དེ་དག་མ་སྤེལ་བའི་གོང་དེར Financial གསར་ཤོག་ནང་རྒྱལ་ས Washington ན་ཡོད་ཐའེ་ཝན་གྱི་དོན་ཁང Twin Oaks ཅེས་པ་དེ་ནང་མཇལ་འཕྲད་ཆོག་གི་ཡོད་མེད་སྐོར་གནས་ཚུལ་ཐོན་པ་ཁག་ད་ལན་གཟའ་པ་སངས་ཉིན་མོའི་གསལ་བསྒྲགས་འདི་ཡིས་ཁ་གསལ་པོར་བསྒྱུར་ཡོད་པ་དེ་དང་ཨ་མི་རི་ཀས་ཐའེ་ཝན་མཚོ་གླིང་དང་མཉམ་དུ་འབྲེལ་བ་གཏིང་ཟབ་ཏུ་གཏོང་འདོད་ཡོད་པ་ཁ་གསལ་པོ་ཆགས་ཡོད་གསུངས་བཞག་གོང་ཞུས་གསལ་བསྒྲགས་དེར་ཐའེ་ཝན་གྱི་སྐུ་ཚབ་ནས་དགའ་བསུ་ཞུས་པ་དང་སྦྲགས། ལས་འཆར་འདི་དག་ནི་དེང་སྐབས་རྒྱལ་སྤྱིའི་ནང་འཕྲོད་བསྟེན་དང་མངའ་ཁུལ་གྱི་བདེ་འཇགས་གནས་སྟངས་ཛ་དྲག་ཡོད་པའི་སྐབས་དེར་བྱུང་ཡོད་པ་དེར་དགའ་ཚོར་ཆེན་པོ་བྱུང་ཡོད་པའི་རྣམ་པ་ཞིག་གསལ་སྟོན་གནང་ཡོད་འདུག་གོང་ཞུས་གསལ་བསྒྲགས་དེ་ནི་དེང་སྐབས་རྒྱ་ནག་གཞུང་གིས་ཐའེ་ཝན་མཚོ་གླིང་དེ་རང་གི་ཁྱབ་ཁོངས་ཡིན་ཚུལ་གྱི་འདོད་ཚུལ་ཁག་ཤུགས་ཆེར་བཏང་ནས་གནམ་མཚོ་གཉིས་ཀར་དམག་གི་གནམ་གྲུ་བཏང་ནས་སྡིགས་སྐུལ་བྱེད་ཀྱི་ཡོད་པ་དེ་དག་ལ་ཨ་མི་རི་ཀས་དོ་སྣང་བྱེད་པའི་སྒོ་ནས་རྒྱ་ནག་གི་བྱ་སྤྱོད་དེ་དག་གིས་དེ་ཁུལ་གྱི་བདེ་འཇགས་བརྟན་ལྷིང་ལ་གནོད་སྐྱོན་དོ་ཕོག་གཏོང་གི་ཡོད་པའི་སྐྱོན་བརྗོད་བྱས་ཡོད་པ་ནང་ལྟར་གཟའ་ཕུར་བུའི་ཉིན་མོ་རྒྱ་ནག་གིས་ཨ་མི་རི་ཀས་ཐའེ་ཝན་མཚོ་གླིང་སྟེང། དམག་གི་གྲུ་གཟིངས་ཆེ་གྲས་ཤིག་བཏང་ཡོད་པ་དེར་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་འདུག་སྤྱིར་བཏང་དེ་སྔའི་ཆོད་ཡིག་གཞིར་བཟུང་ཨ་མི་རི་ཀས་ཐའེ་ཝན་མཚོ་གླིང་ལ་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་པ་དེ་ཁར་དེང་སྐབས་དུས་ཀྱི་འགྱུར་བ་དང་འབྲེལ་ཐའེ་ཝན་དང་འབྲེལ་བའི་གནད་དོན་དེ་དག་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་རྩོད་གཞི་ཆེ་ཤོས་ཤིག་ཏུ་གྱུར་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་གིས་ཨ་མི་རི་ཀས་ཐའེ་ཝན་ནང་ཡོད་རང་བཙན་རྩོད་ལེན་བྱེད་མཁན་ཁག་ལ་རྒྱབ་སྐྱོར་བྱས་ཏེ་ངན་པ་ཁ་མཐུན་ཐོག་རྒྱ་ནག་ལ་ཁ་གཏད་གདོང་ལེན་གཅོག་གི་ཡོད་པར་ཡིད་ཆེས་བྱེད་ཀྱི་ཡོད་པ་རེད།